བརྩོན་འགྲུས་གང་འདྲ་ཅིག་བྱེད་དགོས། འོ་དེ་ལབ་ཀན་ཇུ་གོ་ར། བརྩོན་འགྲུས་བྱེད་དགོས་སློབ་སྦྱོང་བྱེད་དགོས་ཚང་མ་ཧ་གོ་ར། ཡི་གེ་ཡག་པོ་སྦྱང་ན་ཨང་ཀི་དང་པོ་སླེབས་དེ་ཧ་གོ་ར། དཔེ་ཆ་བཞག་ན། ཕྲུ་གུ་ལ་སྐད་ཞེ་དྲག་མ་བརྒྱབ། Peace Mind ལ་དེ Peaceful བཞག། ཕྲུ་གུ་དགོང་དག་ཉལ་ག་དུས་བཀའ་བཀྱོན་མང་པོ་བཏང་ནས་ཕྲུ་གུ་ལ་མ་ཉལ་དགོང་དག་འདི་ཉལ་འདུག་ག Subconscious Mind འདི་དཔེ་མི་སྲིད Bother བྱེད་ཀྱི་རེད་ཕྲུ་གུ་ལ Conscious ད་ཉལ་འདུག་ག Subconscious Mind འདི་ལ་དཔེ་མི་སྲིད Damage བཟོ་གི་རེད།

མི་མང་པོ་ཞིག་ཕན་ཐོགས་ཀྱི་ཡོད་རེད་ང་ལ་མང་པོ་ཡི་གེ་སླེབས་ཀྱི་འདུག comment comments དེ message མང་པོ་སླེབས་ཀྱི་འདུག་ང་རང class ལ་འགྲོ་ན་ཨ་ནི་མང་པོ་ཅིག་ལབ་ཡི་འདུག་ཁྱོད་ལབ་ནི་ང་ཚོ་སེམས་པ་སྐྱིད་པོ་འདུག་ཁྱོད་ཡིས་ལབ་ནི་ང་སེམས་པ་དེ་ལྷོད་ལྷོད་ཆགས་སོང། བསམ་བློ་མང་པོ་བཏང་ན་ནི depression ཆགས་ཀྱི་རེད། གལ་སྲིད་ང་ངས་ཁྱེད་རང་ལ་སྒྲུང་ཁ་ཤས་ཅིག་བཤད་དགོས་ན། བུ་མོ་ལོ་ཆུང་ཆུང་ད་ལྟ་སྐད་ཆ་བཤད་བཞིན་དུས་ང་ཚོ་འདི་འདྲ་སེམས་པ་ཆག་གི་འདུག་ད། ཕྲུ་གུ་ལོ་བཅུ་གཅིག་བཅུ་གཉིས་དེ་འདྲ་རག་ཨ་ཕ་ཨ་མ་གཉིས་ཀ་ཡོད།

Compassion མེད་མགོ་སྨྱོན་པ། ད་འདི་ཁོ་རང་ཉི་མ་ག་རེ་ཆགས་མེད་འདི God knows ཁོ་རང་མང་པོ་ཅིག་སྡུག་པོ་མྱངས་ནས་ཁོ་འདི་འདྲ་ཆགས་མི་ཤེས་མི་རྒྱུ་ད་ག་པ་ག་སྡུག་པོ་མ་མྱངས་ནས་ཁོ་འདི་འདྲ་ཆགས་ཀྱི་མ་ར་སྐུད་པ་འདི་འདྲ་བྱིན་གྱི་ད་འཁྲུག་གི་མ་ར་ནད་མགོ་འདི་རྩ་འདི་ཚང་མེད་འདུག་ག་ཁོ་འདི་འདྲ་ཆགས་ར་ཨ་རྟག་པར་མཉམ་དུ་ཉལ་བྱས་ཙང་གྲོགས་པོ་ཁྲིད་ནས་ཡོང་ཨ་མ་ཅིག་ལ་གཞུས་བརྡུང་ཨ་ནི་འོ་འདི་འདྲ་བྱེད་འདི་སེམས་པ་སྐྱིད་པོ་མེད་ཕྲུ་གུ་ཆུང་ཆུང་ཆུང་ཆུང་དང་ལོ་དཔེ་ཆུང་ཆུང་ལོ་བཅུ་རུག་འདི་འདྲར་ཨ་ལོ་ཆད་ལ་སྐྱེ་ཤི་ལོ་ཆད་སྒྲུང་འདི་འདྲ་མང་པོ་སྟོང་ཕྲག་མང་པོ་གི་སྒྲུང་ཡོད་རེད།

དཀའ་ངལ་འཕྲད་སོང་ན་ཡང་རོགས་པ་བྱེད་མཁན་ཞིག་ལམ་སང་ཡོད་རེད་དཀའ་ངལ་འཕྲད་སོང་ན་ཁྱོ་ག་ཡི་ཀ་མེད་བྱེད་མཁན་འདྲ་བོ་འདི་འདྲ་འུ་དང་འགའ་ཞིག་གི་སོ་སོའི་དཀའ་ངལ་ཡོད་ན་ཁྱོ་ག་རོགས་པ་བྱེད་ཁྱོ་ག་པ་ཕ་ཨ་མ་གི་རོགས་པ་བྱེད་ཡང་མིན་ན་འདུག་བ་སོ་སོ་ཨེ་འདྲ་ན་ད་ལ་ཡ་ལས་སླ་བོ་ར་ང་ལ་ང་གལ་སྲིད་དཀའ་ངལ་ཡོད་ན་ཨ་སེམས་པ་སྐྱིད་པོ་བྱེད like when everything is going right ལས་སླ་བོ་ཡོད་རེད life ཏེས་ཅིག་སོ་སོ་བྱེད་དང་ཁ་བྲལ་འདྲ་བོ་དང། ནང་མི། ནང་མི་ཅིག་སོ་སོ་ནང་མི་གྲོངས་ཡག་འདྲ་བོ་དང་ཁ་བྲལ་འདྲ་བོ་དང། ན་ཚ་ན་ནི་ཕན་རོགས་མ་བྱེད་དཀའ་ལས་མྱངས་དེ་དུས་ཨ་ནི་སེམས་པ་སྐྱིད་པོ་མེད་པ་བྱས་སེམས་པ་ཆུང་བ་དེ་ཚོས་རྦད་དེ་ཁོ་རང་དཀའ་ལས་ཁག་ཡོད་རེད་ཁོང་ཚོ་ལ། ངེད་ཀྱི་ད་ལྟ comment བྱེད་པ་དེ་ཆོས་སྐད་ཆ་ངས་ཆོས་སྐད་ཆ་བཤད་ཀྱི་འདུག་ག་དུས་ན། ཁྱེད་རང་ཚོས་ངའི video ཁོ་ན་ལྟ་ཡོད་མ་རེད་ད་ག་ཚོད་ཀྱི comment སྤྲེལ་ལ་ཞི་བའི་གཟིགས་རྟོག་ཧོ་ཞེས་ནི comment འདྲ་བོ་སྤྲེལ་ག་བྱེད་ཀྱི་འདུག། ཆོས་ཀྱི་སྙིང་ག་དུས་ཤི་དང་ང་ཚོ་ང་རང་ཚོ་ང་ཚོར་སུ་གཅིག་མེད་ན། ང་ཚོ་མེད་པ་ཕ་ཨ་མ། པ་ཕ་ཨ་མ་མེད་ང་ཚོ་སུ single mommy ཡིན་ན་ངས་ག་དུས་ལབ་ཡི་ད་ཁྱོད་སུ་གཅིག་མེད་མ་བསམ་ང་ཚོ་དཀོན་མཆོག་ཡོད་རེད། དཀོན་མཆོག་ལ་སྨོན་ལམ་རྒྱག་དགོས་རེད་དཀོན་མཆོག་ལ་སློང་དགོས་རེད Guidance ང་ལ Guide བྱེད་རོགས་གྱིས་ལམ་ཀ་སྟོན་རོགས་གྱིས་དཀོན་མཆོག་ང་ལ་སྐྱོབ་རོགས་གྱིས་ཟེར་ནས་སྨོན་ལམ་རྒྱག་དགོས་རེད་ལབ་ངས་དཀོན་མཆོག་དགོན་པར་འགྲོ་ཡི་ད་སྐད་ཆ་བཤད་ཡི་མེད་ད་མཆོད་མེ་བརྒྱ་དང་བརྒྱ་སྤར་ཡག་དང་དགོན་པར་འགྲོ་ཡི་སྐད་ཆ་ངས་བཤད་ཡི་མེད་དྲང་པོ་ཤོད་ར། མི་ལ་མི་ལ་རོགས་པ་བྱེད། དུས་ཚོད་སྤྲད། མི་ག་ཅིག་སྐད་ཆ་ཉན་རོགས་བྱེད། མི depression ཡོད་མཁན anxiety ཡོད་མཁན་རོགས་པ་བྱེད་རོགས་བྱེད། མི་སུ་བཅད་སྐད་ཆ་སྨྲ་ཡས་བྱེད། འདི་བཞིན་ངས videos བཟོ་གི་རེད་ད། ངས་ཨོ་འདི་བཞིན videos བཟོ་གི་རེད། ག་ཅི་ལབ་ན་ངས་གང་ལབ mental health ག་ཅིག་སྐད་ཆ་ལབ་དུས་ག་མི་ཚོས་དཔེ་མི་ཚོས judgement མང་པོ་བྱེད་ཀྱི་འདུག་འདི་བཞིན་མི་ཚོས་ལབ་ཡ་ལ་ཞེད་སྣང་བྱེད་ཀྱི་འདུག།

ང་ཚོ་ད་གང་ལབ་ན་དེ་ན་གང་བྱས་མར་ངོ་ཤིག་མར་ང་འདི surrounding ལ་མི་འདི་མི་དེ་གི་གཡས་གཡོན་དེ་གན་ཚོ་ལམ་སང་ང་སྙིང་རྗེ་གི་འདུག་ཨ་མ་མ་ད་སེམས་པ་སྐྱོ་མི་འདུག་ལབ་ན་ཡང་ལབ་གི་ར། བསམ་བློ་བཏང་ཡ་མང་དྲགས་ལ་ཁྱོད་རང། བསམ་བློ་བཏང་བཏང་སྐྱོ་བ་ལ་འདྲ་བོ་ལབ་གི་ར། ཆོས་བྱེད་ཆོས་བྱེད་འདྲ་བོ་ལབ་གི་ར། འདི་ད་ཚང་མ་ཧ་གོ་ར།

གང་ལབ་ར་དག་མི hopeless ཁོ་རང་མི་ལ་འབད་ཁོ་རང hope མེད་མཁན་ཆགས་ཀྱི་འདི་སྐད་ཆ་བཤད་ན། life ལ་ཚང་མ་ཡག་པོ་འགྲོ་ལས་ཀ་ཡོད་དགའ་བོ་གཅིག་ཡོད་ཁྱོ་ག་གཅིག་ཡོད་བྱས་ན་ངུ་ར་ཨ་ཁ་བྲལ་འདྲ་བོ་དང་སྤུ་གུ་གཅིག་ཆགས་ཡས་འདྲ་བོ་དང་ལས་ཀ་འགྲོ་ཡས་འདྲ་བོ་དང་གཅིག་ད་ཨེ་འདྲ་འདྲ་བོ་ཤུ་གུ་དཀའ་ངལ་འདྲ་བོ་འདི་འདྲ་བྱེད་དུས་ཨ་ནི་གཞི་ནས་མེད་སེམས་པ་སྐྱོ་བོ་མེད་ཆགས་ཡིན་མི་ཆགས་ཚང་མ་ཡག་པོ་འགྲོ་འདྲ་སུ་ཡིན་ན་འདི་ངུ་ར།

Take care of yourself. Love yourself. Thank you for your time. Bye.